དེ་རིང་རེས་གཟའ་ལྷག་པའི་ཉིན་མོ་ཨ་མི་རི་ཀའི་ཆེས་མཐོའི་ཁྲིམས་ཁང་གིས། Donald Trump གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུ་དེ་ཕྲུ་སློག་གཏོང་རྒྱུར་ངན་བྱུས་ཀྱི་ཐེ་གཏོགས་ཡོད་པའི་ཁྲིམས་འགལ་ཉེས་འཛུགས་ཀྱི་གྱོད་གཞི་འདིའི་ཐོག་ལ། རྩོད་གཞི་འདི་དག་འདི་ལོ་ཕྱི་ཟླ་བཞི་པའི་ཟླ་མཇུག་བར་དུ་ཕྱིར་འགྱངས་གནང་རྒྱུའི་ཐག་གཅོད་གསལ་བསྒྲགས་གནང་བ་དེ་ནི་ཁྲིམས་ལུགས་ཉམས་ཞིབ་པ་ཁག་གིས་བརྗོད་དོན་བྱས་པ་ཡིན་ན་སྲིད་འཛིན་ཟུར་པ Donald Trump གིས་རེ་འདུན་བྱས་པ་ལྟར་ཁོང་ལ་རྒྱལ་ཁ་ཞིག་ཡིན་པ་དང། ཆེས་མཐོའི་ཁྲིམས་ཁང་གིས་ཨ་མི་རི་ཀའི་སྲིད་འཛིན་ཟུར་པ་ཞིག་གིས་ལས་དུས་སྐབས་ཀྱི་གཞུང་འབྲེལ་གྱི་ལས་དོན་དེ་དག་དང་འབྲེལ་བའི་ཁྲིམས་འཛུགས་བྱེད་མི་ཆོག་པའི་དམིགས་བསལ་ཐོབ་ཐང་ཡོད་མེད་ཀྱི་ཐད་ལ་ཁྲིམས་ལུགས་ཀྱི་མཐའ་མའི་ཐག་གཅོད་ཞིག་བྱ་རྒྱུ་ཡིན་པ་རེད། དེར་བརྟེན་དེ་རིང་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་འདི་ཡིས Donald Trump གྱི་ཐོག་ལ་གྱོད་གཞི་འདིའི་ཐད་ལ་མཐའ་མའི་ཐག་གཅོད་ཞིག་བྱ་རྒྱུར་ཁྲིམས་ལུགས་ཀྱི་བརྒྱུད་རིམ་དང་སྲིད་དོན་གྱི་དུས་ཚེས་གལ་ཆེ་ཁག་གི་ཐད་ལ་ངེས་གཏན་མེད་པའི་ཤུགས་རྐྱེན་ཆེན་པོ་ཞིག་འབྱུང་བཞིན་པ་རེད། ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་འདིའི་མཇུག་འབྲས་ཤུགས་རྐྱེན་གཅིག་ནི། Donald Trump གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཕྱི་ཟླ་དང་པོའི་ཚེས་དྲུག་གི་ཉིན་མོ། གྲོས་ཚོགས་ཁང་གི་ཐོག་ལ་དྲག་རྒོལ་དེ་དག་དང་འབྲེལ་ཡོད་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་ཕྲུ་སློག་གཏོང་ཐབས་བྱས་པའི་ཉེས་འཛུགས་དེ་དག་གི་ནང་ལ Donald Trump ཁོང་རང་ཉིད་ཁྲིམས་འགལ་ཐེ་གཏོགས་ཡོད་མེད་ཀྱི་ཐད་ལ་ཁྲིམས་ཁང་གི་བཤེར་དཔང་ལྷན་ཚོགས་ཤིག་གིས་ཐག་གཅོད་མ་བྱས་པའི་ཐོག་ནས་འདི་ལོའི་སྲིད་འཛིན་འོས་བསྡུ་དེ་བྱེད་སྲིད་པའི་ཉེན་ཁ་དེ་ཡིན་པ་རེད། Donald Trump གིས་ཁོང་རང་གི་ཐོག་ལ་ཁྲིམས་འགལ་ནག་ཉེས་ཀྱི་གྱོད་གཞི་ཁག་བཞི་ལ་གདོང་ལེན་བྱེད་བཞིན་པའི་ནང་ལ་ཁྲིམས་བཤེར་གྱི་དུས་ཚེས་གཏན་འཁེལ་ཟིན་པའི་གྱོད་གཞི་གཅིག་པུ་དེ་ནི Donald Trump གིས་ཆགས་སྲེད་སྒྱུ་རྩལ་བ་བུད་མེད་ཞིག་ལ་ལྐོག་རྔན་དངུལ་སྤྲད་པའི་ཉེས་འཛུགས་དེ་དག་དང་འབྲེལ་ཡོད་ཚོང་ལས་ཀྱི་ནང་ལ་རྩིས་ཁྲ་རྫུན་བཟོ་བྱས་པའི་ནག་ཉེས་གྱོད་གཞི་འདིའི་ཐོག་ལ་རིང་མིན་ཕྱི་ཟླ་གསུམ་པའི་ནང་ལ་ཁྲིམས་བཤེར་བྱེད་རྒྱུ་ཡིན་པ་རེད། དེར་བརྟེན་ཆེས་མཐོའི་ཁྲིམས་ཁང་གིས Donald Trump གི་ཐོག་ལ་གྱོད་གཞི་འདིའི་ཐད་གསན་ཞིབ་ཕྱིར་འགྱངས་གནང་བའི་ཐག་གཅོད་འདིའི་ཤུགས་རྐྱེན་གལ་འགངས་ཆེ་ཤོས་དེ་ནི་གྱོད་གཞི་འདིའི་ཐོག་ལ་ཁྲིམས་བཤེར་དེ་དག་འདི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་སྲིད་འཛིན་འོས་བསྡུ་སྔོན་དུ་བྱེད་ཐུབ་མིན་གྱི་གནད་དོན་དེ་ཡིན་པ་དང། སྲིད་དོན་དང་ཁྲིམས་ལུགས་ཀྱི་ཉམས་ཞིབ་པ་ཁག་གིས་འདིའི་ཐད་ལ་ཚོད་དཔག་དང་བསམ་ཚུལ་འདྲ་མིན་ཞིག་བརྗོད་བཞིན་པ་རེད། གལ་སྲིད་ཆེས་མཐོའི་ཁྲིམས་ཁང་གིས་འདི་ལོའི་སྲིད་འཛིན་འོས་བསྡུ་འདིའི་སྔོན་ལ Donald Trump གྱི་ཐོག་ལ་ནག་ཉེས་ཡོད་པའི་ཁྲིམས་གཅོད་ཞིག་གནང་ཚེ། དེ་ཡིས་འོས་འཕེན་མི་མང་གི་བསམ་ཚུལ་དང Donald Trump རང་ཉིད་ཀྱི་ཐོག་ལ་ཤུགས་རྐྱེན་ཆེན་པོ་བྱེད་སྲིད་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན།